གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་སྐུ་ཁམས་བཟང། ལེ་ཚན་དེའི་ནང་ཨོ་སི་ཁྲུ་ལི་ཡའི་མི་སེར་ཆགས་སྟངས་ཀྱི་བརྒྱུད་རིམ་སྐོར་འགྲེལ་བརྗོད་ཞུ་རྒྱུ་ཡིན། མི་མང་པོ་ཞིག་ལ་ཨོ་སི་ཁྲུ་ལི་ཡའི་མི་སེར་ཆགས་པའི་འདོད་པ་ཡོད་པ་ཡིན། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་བཟུང་ད་བར་མི་ས་ཡ་ལྔ་ལྷག་ཙམ་ཞིག་ལ་ཨོ་སི་ཁྲུ་ལི་ཡའི་མི་སེར་གྱི་ཐོབ་ཐང་ཕུལ་ཡོད་འདུག་མི་སེར་ཆགས་པར་ཁྱེད་ཀྱིས་མཛད་སྒོ་ཞིག་གི་སྐབས་ཨོ་སི་ཀྲི་ལི་ཡའི་མི་སེར་གྱི་ཐོབ་ཐང་དང་འོས་འགན་ཡོངས་རྫོགས་ལ་གུས་བརྩི་དང་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ལ་ཞེན་ཁོག་ཡོད་པའི་ཁས་ལེན་དམ་བཅའ་བཞག་དགོས་པ་ཡིན་འདུག་རུ་བི་ཧྥ་ཨོ་ཌར་ལགས་ནི་གྲོང་ཁྱེར་སྦིས་པེན་ལ་ཡོད་པའི་གཞིས་ཆགས་གནད་དོན་གྱི་ངོ་ཚབ་ལས་བྱེད་པ་ཞིག་ཡིན་པ་དང། ཁོང་མོས་ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་མི་སེར་ཆེད་སྙན་ཞུ་མ་ཕུལ་གོང་ལ་རང་ཉིད་ལ་ཚང་དགོས་པའི་སྔོན་འགྲོའི་ཆ་རྐྱེན་ཆ་ཚང་ཡོད་མེད་ཞིབ་འཇུག་གནང་དགོས་ཞེས་ཁོང་མོས་གསུངས་དོན། གཞིས་སྤོ་བ་རྣམས་མི་སེར་མ་ཆགས་གོང་ལ་དང་ཐོག་ཨོ་སི་ཀྲི་ལི་ཡའི་གཏན་འཇགས་སྡོད་མི་ཆགས་དགོས་པ་ཡིན། ཁྱེད་རང་ཨོ་སྟྲེ་ལི་ཡར་ལོ་ཤས་རིང་སློབ་ཕྲུག་དང་ལས་མིའི་མཐོང་མཆན་ལག་འཁྱེར་ཐོག་བསྡད་ཡོད་ཀྱང་དེ་གཏན་འཇགས་སྡོད་མིའི་ཁོངས་སུ་གཏོགས་ཀྱི་མེད། དེར་བརྟེན་དང་ཐོག་ཁྱེད་རང་གཏན་འཇགས་སྡོད་མི་ཆགས་དགོས་པ་ཡིན། ཁྱེད་རང་གཏན་འཇགས་སྡོད་མི་ཆགས་ནས་ལོ་གཅིག་དང་ཁྱོན་བསྡོམས་ལོ་བཞི་ཨོ་སྟྲེ་ལི་ཡར་བསྡད་རྗེས་མི་སེར་ཐོབ་ཐང་ཞུ་ཆོག་པའི་ཆ་རྐྱེན་འཛོམས་ཡོད། ཨོ་སི་ཀྲི་ལི་ཡའི་ནང་སྲིད་ལྷན་ཁང་གིས་མང་ཚོགས་ལ་དྲ་རྒྱའི་ཐོག་ནས་མི་སེར་གྱི་སྙན་ཞུ་རྒྱག་ན་དེ་མགྱོགས་པ་ཡོད་པར་ལམ་སྟོན་གནང་ཡོད་འདུག་ནང་སྲིད་ལྷན་ཁང་གི་ཁྱིམ་ཚང་དང་མི་སེར་ལས་གཞིའི་སྡེ་ཚན་གྱི་ལས་བྱེད་པ་ཌེ་མེན་ཁིལ་ནེར་ལགས་ཀྱིས། སྤྱིར་མི་སེར་ཆགས་པའི་བརྒྱུད་རིམ་ཆ་ཚང་འགྲུབ་པར་དུས་ཡུན་ཟླ་བ་བཅུ་བཞི་ཙམ་འགོར་གྱི་ཡོད་ཅེས་གསུངས་ཡོད་འདུག། དེ་བཞིན་སྙན་ཞུ་འབུལ་མི་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་མི་སེར་གྱི་སྤྱི་བཏང་ཤེས་བྱའི་ཡིག་རྒྱུགས་དེ་ཡང་ངེས་པར་དུ་འཕྲོད་དགོས་པ་ཡིན་འདུག།
ཡིག་རྒྱུགས་དེའི་བརྒྱུད་ཁྱེད་ལ་དབྱིན་སྐད་ཀྱི་རྨང་གཞི་གང་ཙམ་ཡོད་མེད་དང། གློག་ཀླད་བེད་སྤྱོད་བྱས་ནས་སྤྱི་བཏང་ཤེས་བྱའི་སྐོར་ལན་འདེབས་ཐུབ་མེད་སོགས་ལྟ་ཡི་ཡོད། ཡིག་རྒྱུགས་དེ་ཡང་ཆུ་ཚོད་ཕྱེད་ཀ་ཙམ་ལས་འགོར་གྱི་མེད་ལ་དྲི་བ་ཆ་ཚང་ཁ་རི་ཁ་ཐུག་ཡིན་པས་མགོ་རྙོག་པོ་གང་ཡང་མེད། དེ་ཡང་མི་སེར་གྱི་རྒྱུགས་སྤྲོད་དེར་དྲི་བ་ཁྱོན་བསྡོམས་ཉི་ཤུ་ཐམ་པ་ཡོད་པ་ལས་དེ་ཆ་ཚང་དྲ་ཐོག་ཏུ་ཡོད་པའི་དེབ Australian Citizenship Our Common Bond ཞེས་པར་གཞི་བཞག་ཡོད་འདུག་ཡང་ཌེ་མེན་ཁིལ་ནེར་ལགས་ཀྱིས་མུ་མཐུད་གསུངས་དོན། མི་ཚང་མས་ཡིག་རྒྱུགས་ངོ་མ་དེ་མ་སྤྲོད་གོང་ལ་དྲ་དེབ་དེ་ངེས་པར་དུ་ཀློག་དགོས་པ་ཡིན། དེ་ལྟར་བྱས་ན་ཁྱེད་རང་རྒྱུགས་སྤྲོད་ངོ་མའི་སྐབས་གདེང་ཚོད་ཆེ་བ་འབྱུང་ངེས་རེད། སྤྱིར་མི་མང་ཆེ་བ་ཞིག་སྐར་མ་བདུན་ཅུ་དོན་ལྔ་ལོན་པའི་ཐོག་རྒྱུགས་དེ་འཕྲོད་ཀྱི་ཡོད་འདུག་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བཅུ་དགུའི་བར་ལ་རྒྱལ་ཁབ་མི་འདྲ་བ་ཉིས་བརྒྱ་ལྷག་ཙམ་ནས་ཡིན་པའི་མི་གྲངས་འབུམ་གཅིག་དང་ཁྲི་གཉིས་ལྷག་ཨོ་སྟྲེ་ལི་ཡའི་མི་སེར་ཆགས་ཡོད་འདུག་ཡང་གལ་ཏེ་ཁྱེད་རང་ཡིག་རྒྱུགས་ཐེངས་དང་པོ་དེ་མ་འཕྲོད་པ་ཡིན་ན། ཁྱེད་ཀྱིས་ཉིན་དེ་རང་ལ་རྒྱུགས་ཡང་བསྐྱར་སྤྲད་ཆོག་ལ་ཡང་ན་ཉིན་ཤས་རྗེས་སུ་ཡིག་རྒྱུགས་བསྐྱར་དུ་བཏང་ཆོག་པ་ཡིན། དེ་བཞིན་ཁྱེད་ཀྱིས་རྒྱུགས་བསྐྱར་དུ་སྤྲོད་པར་རིན་པ་གང་ཡང་སྤྲད་མི་དགོས་པ་ཡིན་འདུག་ལོ་ན་དྲུག་ཅུ་ལས་རྒན་པ་རྣམས་དང་ལོ་ན་བཅུ་དྲུག་འོག་ཅན་གྱི་ཕྲུ་གུ་རྣམས་དེ་བཞིན་དབང་པོ་སྐྱོན་ཅན་དང་ཤེས་སྟོབས་ཀྱི་ནུས་པ་ཉམས་པ་རྣམས་ཡིག་རྒྱུགས་དེར་ཞུགས་མི་དགོས་པ་ཡིན་འདུག། ལས་མི་དང་སློབ་ཕྲུག་གི་མཐོང་མཆན་ལག་ཁྱེར་ཐོབ་ཆེད་དབྱིན་སྐད་རྒྱུགས་སྤྲོད་དགོས་པ་ལྟར། མི་སེར་ཆགས་པར་ཡང་རྒྱུགས་དེ་མཚུངས་སྤྲད་དགོས་པ་ཡིན།

དེའི་བརྒྱུད་ཁྱེད་ཀྱིས་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ལ་ཞེན་ཁོག་དང་ལྷག་བསམ་ཡོད་པ་མ་ཟད། རྒྱལ་ཁབ་དེའི་མི་སེར་གྱི་ཐོབ་ཐང་དང་འོས་འགན་ལ་བརྩི་བཀུར་ཡོད་པ། ཨོ་སྟྲེ་ལི་ཡའི་སྤྱི་ཚོགས་ནང་མཉམ་ཞུགས་ལྷུག་པོ་བྱེད་རྒྱུའི་དམ་བཅའ་བརྟན་པོ་བླང་དགོས་པ་ཡིན། དེ་ཡང་ལོ་ལྟར་ཨོ་སྟྲེ་ལི་ཡའི་ནང་མི་འབུམ་གཅིག་ལྷག་ཙམ་གྱིས་མི་སེར་ཁས་ལེན་དམ་བཅའ་ལེན་གྱི་ཡོད་འདུག། ཁས་ལེན་དམ་བཅའི་མཛད་སྒོ་མང་ཆེ་བ་ཞིག་ས་གནས་སོ་སོའི་འཛིན་སྐྱོང་གིས་གོ་སྒྲིག་གནང་གི་ཡོད་པ་དང་མཛད་སྒོ་དེའི་དུས་ཡུན་ཆུ་ཚོད་གཅིག་ནས་གཉིས་བར་ཚུགས་ཀྱི་ཡོད་པ་རེད་འདུག་སྤྱིར་ཁྱེད་རང་ཡིག་རྒྱུགས་འཕྲོད་པ་ནས་བཟུང་ཁས་ལེན་དམ་བཅའི་མཛད་སྒོར་མ་འབོད་བར་དུ་སྒུག་ཡུན་དུས་ཟླ་བ་གསུམ་ནས་དྲུག་བར་ཡིན་འདུག།
ས་གནས་སོ་སོའི་དཔོན་པོ་དང་སྤྱི་ཁྱབ་འགན་འཛིན་གྱིས་ཨོ་སི་ཀྲི་ལི་ཡའི་རྩ་ཁྲིམས་ཀྱི་ཆེད་བརྗོད་ལས་མི་སེར་གྱི་ཁྲིམས་ཡིག་ཀློག་པ་དང། ཨོ་སི་ཀྲི་ལི་ཡའི་གདོད་མའི་མི་རིགས་ལ་གུས་བརྩི་བསྙེན་བཀུར་ཞུས་པ། འབྲེལ་ཡོད་བློན་ཆེན་གྱི་གསུང་འཕྲིན་ལྗགས་ཀློག་དེ་བཞིན་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ཆེན་པོའི་རྒྱལ་གླུ་ལེན་པ་སོགས་གྲུབ་རྗེས་མི་སེར་གྱི་ཁས་ལེན་དམ་བཅའ་བླངས་སྲོལ་ཡོད། Ruby Fowdar ལགས་ཁོང་མོ་མི་སེར་མ་ཆགས་གོང་ལ Queensland མངའ་སྡེའི་ས་མཐའ་ཁུལ་ཞིག་ཏུ་སློབ་སྦྱོང་གནང་ནས་རིམ་བཞིན་ལས་ཀར་ཞུགས་ཡོད་པ་ཡིན་འདུག་ཁོང་མོས་གསུངས་དོན། ང་རང་ཨོ་སྟྲེ་ལི་ཡའི་ཉིན་མོ་རང་ལ་མི་སེར་གྱི་ཁས་ལེན་དམ་བཅའ་ལེན་རྒྱུའི་གོ་སྐབས་བཟང་པོ་བྱུང། མཛད་སྒོའི་སྐབས་ངའི་མིང་འབོད་ནས་ང་ལ་མི་སེར་ལག་འཁྱེར་གནང་སྐབས་ངའི་སེམས་ལ་དགའ་སྤོབས་དཔག་མེད་བྱུང། ང་རང་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ཆེན་པོ་དེར་བདག་པའི་ཚོར་བ་ཞིག་བྱུང། ཉེ་བའི་དུས་ལ་མི་སེར་ཁས་ལེན་དམ་བཅའི་མཛད་སྒོར་བཅར་མཁན་རྣམས་ངེས་པར་དུ་རང་ཉིད་ཀྱི་ངོ་རྟགས་དཔང་ཡིག་བསྣམས་དགོས་པ་ཡིན་འདུག།

ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་གི་ཡོད་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།